རྨི་ལམ་ནང་བཞིན་གྱི་བས་སྐྱེ་འཕགས་ཐམས་ཅད་ཀྱི་བདེ་བ་ཅིར་ཡང་འཆར་བའི་རྣམ་དཀར་ཟེར་ཡ་རྣམ་དཀར་གྱི་དགེ་བ་ལ་བརྟེན་ནས་བདེ་བ་དང་དགེ་བ་འཆར་རྒྱུ་ཡོད་པ་དེ་རྨི་ལམ་ནང་བཞིན་གྱི་བསླུ་བ་མེད་པ་ཡིན་ཀྱང་རྨི་ལམ་མི་བསླུ་དེ་ག་འདྲ་རེད་ཟེར་ན་རྨི་ལམ་ནང་ལ་ཡག་པོ་ཅིག་རྨི་ལམ་གཏོང་དེ་བས་སོ་སོའི་འདོད་པ་ཡོད་དེ་རྨི་ལམ་གཏོང་ན་སད་འོང་དུས་དགའ་ལྷང་ལྷང་བྱེད་ཀྱི་ཡོད་ཀྱི་བསླུ་བ་མེད་པ་རེད་རྨི་ལམ་ནང་སྡུག་པ་ཅིག་གཏོང་ནས་སད་དུས་ཡོད་སྐྲག་སྣང་ཡོད་བས་ནོར་བསླུ་བ་མེད་པ་རེད། དེ་འདྲ་ཅིག་ལ་བསླུ་བ་མེད་ཀྱང་རྨི་ལམ་གཏོང་ཚད་དངོས་གནས་ལ་གྲུབ་པ་ཟེར་བྱས་ལབ་པ་མ་རེད། རྨི་ལམ་མི་བསླུ་བའི་དཔེ་སྟེང་དབུ་མ་འཇུག་པ་ནས་གསུང་ལུགས་འདི་རེད། མངོན་རྟོགས་རྒྱན་ནས་གསུང་ལུགས་བྱས་ན་ལས་མེད་ལ་སོགས་ཀླན་ཀ་ཡི་ལན་ནི་ཇི་སྐད་བཤད་པར་ཟེར་ཡ་དེ་ལ་ཀླན་ཀ་ཞིག་ཡོད་རེད། དེ་ཁ་ཐུར་ལ་རྨི་ལམ་དཔེ་ལ་བཀོད་ནས་རྨི་ལམ་དུ་ས་དངོས་ཅན་དྲ་བའི་ཚུལ་བཏོན་ནས་ལས་ལམ་རྫོགས་པར་གསུངས་ཡོད་རེད་འོ་དེ་མི་བསླུ་བའི་དཔེ་རེད། མངོན་རྟོགས་རྒྱན་ནས་མི་བསླུ་བ་གཅིག་གསུངས་ཡོད་རེད་དབུ་མ་འཇུག་པ་ནས་མི་བསླུ་བའི་དཔེ་གཅིག་གསུངས་ཡོད་རེད། རྨི་ལམ་ཇི་བཞིན་ཞེ་ན་དེ་བསམ་བྱ། ཁྱེད་རང་གི་རྨི་ལམ་དཔེ་བཀོད་དགོས་ཡོད་ན་ངས་བསམ་བློ་གཏོང་རྒྱུ་ཡོད་རྨི་ལམ་ལས་བཤད་རྒྱུ་ཡོད་ཅེས་པ་རེད་ཡང།

ཉན་ཐོས་རྣམས་དང་སློབ་དང་མི་སློབ་བདག་གཞན་སོ་སོ་སྐྱེ་བོ་ཚོ་ཡིས་དགེ་བ་བསགས་པ་ཚོ་སྤྱི་དང། ལྷག་པར་དུ་ཡང་དེ་ནས་སྤྱོད་ཡུལ་བརྒྱུད་པའི་བླ་མ་རྣམ་པ་ཚོ་བས། སངས་རྒྱས་ནས་ཡན་ཟོམ་པ་དང་ད་ཕན་གྱི་བས་བརྒྱུད་པའི་བླ་མ་རྣམ་པ་ཚོ་ཡིས་སེམས་ཅན་གྱི་དོན་མཛད་ལུགས། དེ་ཚོ་བས་ཚང་མ་ལ་སེམས་སྙིང་ཐག་པ་ནས་ཡི་རང་སྒོམ་གྱི་ཡིན་ཅེས་པ། And the next is that the rejoicing in the wholesome actions, and as for the confession, that they are ultimately

བདེན་པས་སྟོང་ཡང་བྲག་ཅའི་སྒྲ་སྙན་བཞིན། བདག་སོགས་འགྲོ་ལ་ཀུན་ཏུ་བཟང་པོའི་ལམ་འདོམས་ཕྱིར་ཞེས་པ་རེད། བདེན་པར་གྲུབ་པ་དེ་ཡོད་མ་རེད་སངས་རྒྱས་རྣམ་པ་ཚོས་ཀྱང་བདེན་པར་གྲུབ་པའི་ཆོས་གསུང་ཡ་ཡོད་མ་རེད། བདེན་པས་སྟོང་པ་རེད་དེ་ཡིན་ནའི་བདེན་སྟོང་ཡིན་ནའི། བས་བྲག་ཅའི་སྒྲ་ནང་བཞིན་རེད་བྲག་ཅའི་སྒྲ་ལ་སྒྲ་སྙན་སྙན་མི་སྙན་ཡོད་རེད། དེ་ག་ནང་བཞིན་བདག་བདག་སོགས་སེམས་ཅན་ཐམས་ཅད་ལ་བས་འགྲོ་བ་རྣམས་ལ་ཀུན་ཏུ་བཟང་པོའི་ལམ་ཟེར་ཀུན་བཟང་ཟེར་ཡ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་བཤད་དགོས་རེད། བྱང་ཆུབ་སེམས་དཔའི་སྤྱོད་པ་ཀུན་ཏུ་བཟང་པོ་བས་པའི་ལམ་རྒྱུད་ལ་མ་སྐྱེས་པ་སྐྱེ་སྐྱེས་པ་གནས་པར་བྱེད་པའི་ཕྱིར་དུ། ཨ་ནི་བས་ལམ་བཟང་པོ་དེ་བདག་སོགས་འགྲོ་ལ་འདོམས་པའི་ཕྱིར་དུ། མ། གསུངས་རོགས་གནང་ཅེས་པར། ཆོས་འཁོར་བསྐོར་བ་རེད་འདོམས་པའི་ཕྱིར་དུ། ད་ཆོས་འཁོར་བསྐོར་བ་བྱེད་པ་ལ་བསྐོར་མཁན་གྱི་བླ་མ་སྐུ་ཚེ་ཞབས་པད་བརྟན་པོ་བཞུགས་དགོས་ཀྱི་ཡོད་རེད་ཀྱང་དེ་ཡིན་ཙང་འདོམས་པའི་ཕྱིར་དུ་ཇི་སྲིད་ཕ་མཐའ་མི་མངོན་པའི་བགྲང་ཡས་བསྐལ་པའི་བར་དུ་བཞུགས་སུ་གསོལ། བསྐལ་པ་གྲངས་མེད་པ་ཕ་མཐའ་མི་མངོན་པ་ཕ་མཐའ་བས། ཕ་མཐའ་མི་མངོན་པ་གྲངས་མེད་པའི་བར་དུ་བས་མྱ་ངན་ལས་མི་འདའ་བཞུགས་རོགས་གནང་ཅེས་པར།

ཡན་ལག་བདུན་པ་བྱས་ནས་ཡན་ལག་བདུན་པ་འདོན་པའི་སྐོར་དུས། ཨ་ནི། སྤྱི་བོའི་བླ་མ་བདུད་རྩིའི་རྒྱུན་བབས་ནས། ལུས་ཀྱི་ནང་ཐམས་ཅད་གང་སྟེ་སྒྲིབ་པ་ཚང་མ་དག། བས་བྱིན་རླབས་རང་སེམས་སེམས་ཅན་གྱི་ལུས་སེམས་ལ་ཞུགས་རང་དང་མཐའ་སྐོར་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་སྡིག་སྒྲིབ་ནད་གདོན་བྱ་སྒོ་ཉམ་ང་ཐམས་ཅད་བྱང་ཞིང་དག་ལུས་ཤེལ་སྒོང་གཡའ་དག་པ་ལྟ་བུར་གྱུར་པའི་མོས་པ་བསྐྱེད།

ཚངས་བུག་མ་རེད་དེ་བྱས་ནི་ང་ཚོ་འཕོ་བ་རྒྱབ་ས་དང་གང་ལ་ཚངས་བུག་དེ་སྤྱི་གཙུག་མ་རེད་ཡ་སྤྱི་གཙུག་སྐྲ་སྒོར་མོ་ཡོད་ས་དེ་རེད་དེ་ཡིན་ཙང་ཚངས་སྤྱི་གཙུག་ནི་ཨ་ནི། ལུས་ཀྱི་དབུས་སྤྱི་གཙུག་ནི་ཡ་ལྟེ་བའི་འོག་གི་ལྟེ་བའི་བར་དུ། རྩ་དབུ་མ། རྩ་དབུ་མ་ཡ་སྤྱི་གཙུག་དང་མཉམ་སྦོམ་རུ་འགྲོ་མ་མ་མ་ཕྲ་རུ་ཕྲ་རུ་ཡོང་ནས་ལྟེ་བའི་བར་དུ་ཡོད་མཁན་ཆེ། ཕྱི་དཀར་པོ་ནང་དམར་པོ།

ང་ཚོའི་དཔེ་ཆ་ཁོའི་ནང་ལ་དབུ་མ་ཕྱི་དཀར་ནང་དམར་མདའ་སྨྱུག་ཙམ་ཕྱི་དཀར་པོ་ནང་དམར་པོ་གསུངས་ཡོད་རེད། ཁ་ཅིག་ཁ་ཅིག་ནང་ལ་དབུ་མ་དམར་པོ་གསུངས་ཡོད་རེད། ཡང་དུས་རྒྱུན་དུ་དབུ་མ་སྔོན་པོ་རེད་ཕྱི་སྔོ་ལ་ནང་དམར་བ་རེད་ད་ག་རེ་བྱས་ནས་ཀྱི་སྐབས་ཐོག་སྐབས་ཐོག་གི་དེ་བསམ་བཏང་ནི་མ་གཏོགས། ཏན་ཏན་ཁོ་ཁེར་འགྲོ་ས་ཡོད་མ་རེད་གཞི་དུས་ལ་ཡོད་ཡག་དང་སྒོམ་དུས་གཉིས་འདྲ་གི་ཡོད་མ་རེད། and in some depending on what we are practicing in

ཐིག་ལེ་དཀར་པོ་ཐིག་ལེ་དཀར་པོ་ཅོག་སྒོང་ཙམ་གསུངས་ཡོད་རེད་ཅོག་སྒོང་ཅོག་སྒོང་ཟེར་དུས། བྱིའུ་ཅོག་མ། བྱིའུ་ཅོག་མ་གི་སྒོ་ང་ཕྱེ་བ་རེད། བྱིའུ་ཅོག་མ་སྒོ་ང་འདི་ག་ཟེར་ཡོད་ཀྱི་རེད། རྩ་དབུ་མ་མདའ་སྨྱུག་ཙམ་གྱི་ལས་མེད་ནི་དེ་ནང་ཆུད་ཀྱི་མ་རེད། ཡིན་ནའི། རྩ་དབུ་མ་ཆོས་འབྱོན་ལ་ཡ་དབུ་མའི་དམིགས་རྟེན་ཆེན་པོ་སྒོམ་དགོས་ཡ་རི་རབ་ནི། ཁབ་མིག་ནས་རི་མཐོང་བ་འདྲ་བོ་དེ་འདྲའི་དུས་ཆུང་དེ་འདྲ་ཡོད་རེད་ད་གར་ཡིན་ན་སོ་སོ་བློ་ལ་འཆར་བདེ་བ་བྱས། ཆེ་ཆུང་ག་ཚད་ཞིག་ན་དཀར་པོ།

ཐིག་ལེ་དཀར་པོ་དེ་ལ་པད་དམར་མདངས་ཡོད་པ་ཅིག་ཡིན་གསུང་གི་ཡོད་རེད་ད་གང་ཡིན་པས་རང་གི་མིག་གི་ནི་དེ་མར་བལྟས་ཏེ་སེམས་ཀྱིས་མར་བལྟས་ལྟད་མོ་ལྟ་མི་ནི་ཡ་ཐིག་ལེ་འགྲོ་ས་དོག་ན་ཕན་ཡ་ཡོད་མ་རེད་ཕན་པ་ཡོད་མ་རེད་རང་ཐིག་ལེ་ཁོ་ར་ཡིན་པ་འགྲོ་བྱེད་རང་ཕར་ཐིག་ལེ་སེམས་ཞུགས་པ་ནང་བཞིན་ཕཊ་ཟེར་དུས་ཐིག་ལེ་ལྕགས་ཆུར་བྱས་ནི་ཡ་སྙིང་ག་ལ་འགྲོ་ཡང་ཕཊ་ཅེས་བྱས་ནི་ཕཊ་གཉིས་པས་མགྲིན་པ་ལ་འགྲོ་ཕཊ་གསུམ་པས་སྤྱི་བོ་ལ་འགྲོ་ཕཊ་བཞི་པ་ག་བླ་མའི་ཐུགས་ཀ་ལ་ཕུག།

སྐྱེ་བ་ཐོག་མ་མེད་པ་ནི་ད་ལྟ་ཕན་ལ་ངའི་ལུས་བླངས་བླངས་ཀྱི་ལུས་དེ་འཕྲོ་བརླག་ལ་ཕྱིན་པ་རེད། ད་རིང་ངའི་ལུས་དེ་རྒྱགས་པ་དཔེ་ཚོ་པོ་ཡག་པོ་ཞིག་འདུག་ངས་དེ་ལ་དོན་དག་ཡོད་པ་ཅིག་བྱེད་བསམ་པ་བྱས་ནས་དེ་ནི་དྲ་ནས་པགས་པ་དེ་བར་དུ་འུར་ཚུལ་བཀྲམ། དེའི་བར་དུ་ཕཊ་རྒྱག་གི་རྒྱག་གི་བྱེད་པགས་པ་བཀྲམ། དེ་ནས་གཞི་ནས་དེའི་འཁྲིས་དེ་དེ་ནས་པགས་པ་དབང་ཆེན་གསེར་གྱི་ས་གཞི་སྟེང་ངེས་སུ་བཅད་དེ་པགས་པ་དེ་དབང་ཆེན་གསེར་གྱི་ས་གཞི་ལ་བསྐྱུར།